གནས་སྟངས་ཚབས་ཆེན་པོ་དང་ཇེ་སྡུག་ཏུ་འགྲོ་བཞིན་འདུག་དེ་ནི་ཨུ་རུ་སུས་དྲག་པོའི་སྲིད་གཞུང་ཇུན་ཏ་ལ་གོ་མཚོན་སོགས་རོགས་སྐྱོར་དང་དེ་མིན་གྱི་ཤུགས་རྐྱེན་ངན་པ་བཟོ་བཞིན་ཡོད་པ་དེས་གང་ཅིའི་དཀའ་ངལ་བཟོ་བཞིན་འདུག་དེར་བརྟེན་རྒྱ་ནག་གཙོ་བོ་བྱས་པའི་རྒྱལ་སྤྱིའི་སྤྱི་ཚོགས་ནས་འབར་མར་རོགས་སྐྱོར་བྱེད་ཤུགས་ཆེ་རུ་གཏང་དགོས་ཀྱི་འདུག་ཅེས་ལན་འདེབས་གནང་ཡོད་པ་རེད། དེ་ཡང་འདི་གའི་གསར་འགོད་པས་ཇུན་ཏ་དྲག་པོའི་སྲིད་གཞུང་གིས་ཁོ་ཚོར་ཁ་གཏད་གཅོག་མཁན་ཚོ་འཇིགས་སྐུལ་དྲག་སྤྱོད་པ་ཡིན་པ་ངོས་འཛིན་གྱིས་ཁ་གཏད་གཅོག་གི་ཡོད་པ་བརྗོད་དེ། རྒྱལ་སྤྱིར་ཛ་དྲག་གི་གནད་དོན་ཡིན་པ་ཐེངས་མང་བརྗོད་དེ་བྱ་ཐབས་འདྲ་མིན་སྤེལ་བཞིན་ཡོད་སྟབས། ཁྱེད་ཀྱིས་བྱས་པ་ཡིན་ན། དེའི་ཐོག་དགོངས་པ་ག་རེ་ཡོད་དམ་ཅེས་དྲི་བ་དྲིས་འདུག་པར། མགྲིན་ཚབ་པ་ཁོང་གིས། འཇིགས་སྐུལ་དྲག་སྤྱོད་པ་ཇུན་ཏ་ཁོ་ཚོ་རང་རེད། ཁོ་ཚོས་ཞི་བའི་མི་སེར་ཚོའི་ཐོག་གང་བྱུང་དུ་འབར་རྫས་དང་མེ་མདའ་བརྒྱབ་སྟེ་གྲོང་གསེབ་ཁག་ནང་མི་མང་པོ་ཞིག་གང་བྱུང་དུ་བསད་དང་གསོད་མུས་ཡོད་པ་རེད། དེར་བརྟེན་དེང་སྐབས་གྲོང་གསེབ་ཁག་ཏུ་ཡོད་པའི་མི་སེར་མང་པོ་ཞིག་དམག་མི་ཚོར་ཞེན་པ་ལོག་ཡོད་པ་དེས་དེང་སྐབས་དམག་མི་མང་པོ་ཞིག་ཀྱང་ཇུན་ཏའི་གཞུང་ལ་སྐྱོན་བརྗོད་བྱས་ཏེ་ཞི་བའི་མི་སེར་ཚོར་གདུང་སེམས་མཉམ་སྐྱེད་དང་ཁོ་ཚོར་མགོ་བཏགས་ཞུ་གི་ཡོད་པ་རེད། འོན་ཀྱང་ཇུན་ཏ་དྲག་པོའི་སྲིད་གཞུང་གིས་ཁོ་ཚོས་སྤྱི་ཚོགས་ནང་བརྟན་བརླིང་དང་ཡར་རྒྱས་བཟོ་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པ་བརྗོད་ཀྱི་ཡོད་ཀྱང་དོན་དངོས་དེ་འདྲ་མ་རེད་ཅེས་གསུངས་ཡོད་པ་རེད། ཡང་འདི་གའི་གསར་འགོད་པས་ཉེ་དུས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་འབར་མའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ག་འདྲ་ཡོད་མེད་ཀྱི་ཐོག་ལ་སྙན་ཐོ་ཞིག་ཕྱིར་བསྒྲགས་བྱས་ཡོད་པ་དེའི་སྐབས། དྲག་པོའི་དཔུང་དམག་མང་པོ་ཞིག་གིས་གཞུང་ལ་ངོ་རྒོལ་གྱིས་གཞི་རིམ་མི་དམངས་ཚོར་གདུང་སེམས་མཉམ་སྐྱེད་བཅས་ཀྱི་གནས་ཚུལ་ཐོན་ཡོད་པ་ཕྱིར་བསྒྲགས་བྱས་འདུག་པ་དེར་བྱས་པ་ཡིན་ན། ད་ལྟ་བར་དཔུང་དམག་ག་ཚོད་ཙམ་གྱིས་ཇུན་ཏ་ལ་ངོ་རྒོལ་དང་མི་དམངས་ཚོར་མགོ་བཏགས་ཞུས་ཡོད་རེད་ཅེས་དྲི་བ་དྲིས་འདུག་པར་ཁོང་གིས། ད་ལྟ་བར་སྟོང་ཕྲག་བཞི་ལྷག་ཙམ་གྱིས་མགོ་བཏགས་ཞུས་ཡོད་པ་མ་ཟད་དེ་དག་ཁོངས་སུ་དམག་སྤྱི་ཡང་མང་པོ་ཡོད་པ་རེད། ཡིན་ན་ཡང་ཇུན་ཏ་དྲག་པོའི་དཔུང་དམག་ཚོས་དེང་དུས་ཀྱི་གོ་ལག་དེ་འདྲ་བེད་སྤྱོད་བཏང་སྟེ་རྒྱལ་ཁབ་དབང་འཛིན་བྱེད་བཞིན་ཡོད་ཀྱང། རིམ་བཞིན་ཁོ་ཚོའི་ནུས་པ་དེ་ཆུང་དུ་འགྲོ་གི་འདུག་ཅེས་ལན་འདེབས་གནང་འདུག་མཇུག་ཏུ་འདི་གའི་གསར་འགོད་པས་རྒྱ་ནག་ནི་ཇུན་ཏ་དྲག་པོའི་སྲིད་གཞུང་དང་འབྲེལ་བ་ཉེ་པོ་ཡོད་པ་ཞིག་ཡིན་སྟབས། རྒྱ་ནག་ངོས་ནས་དཀའ་རྙོག་དེ་སེལ་བ་ཡང་ན། ཞི་འཇམ་དུ་ཡོང་རྒྱུར་ག་རེ་བྱས་པ་དགའ་གི་རེད་དམ་ཅེས་དྲི་བ་དྲིས་འདུག་པར། ཁོང་གིས། རྒྱ་ནག་ནས་རང་ཉིད་ཀྱི་དཔལ་འབྱོར་དང་བདེ་འཇགས། ཚོང་འབྲེལ་མུ་མཐུད་ཡག་པོ་ཡོང་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པ་དེ་ནི་བརྗོད་མི་དགོས་པ་རེད། ཡིན་ན་ཡང་རྒྱལ་སྤྱིའི་སྤྱི་ཚོགས་ནས་ད་ལྟ་བར་ཇུན་ཏའི་ཐོག་དཔལ་འབྱོར་གྱི་ཉེས་ཆད་བཀལ་ཡོད་པ་དེས་ཇུན་ཏའི་ནུས་པ་དེ་ཆུང་དུ་ཕྱིན་ཡོད་པ་རེད། དེར་བརྟེན་རྒྱ་ནག་ནས་རྒྱལ་ཚོགས་སོགས་ནང་རྒྱལ་སྤྱིར་གཞོགས་འདེགས་བྱས་ཏེ་མཇུག་མཐའི་ཐོག་ནུས་ཤུགས་སྤྲད་དགོས་པ་ཆགས་ཡོད་ཅེས་ལན་འདེབས་གནང་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལ་ཕུལ་བ་ཞིག་ཡིན།